ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཉེ་དུས་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་ཁ་ཆེའི་ཡུལ་དམག་ཚོགས་པ་ཞིག་གིས། ཇོར་དན་ནང་རྟེན་གཞི་བྱས་པའི་ཨ་མི་རི་ཀའི་དམག་སྒར་ཞིག་ལ་གཏོར་རྒོལ་བྱས་ཏེ་ཨ་མི་རི་ཀའི་དམག་མི་གསུམ་ལ་སྲོག་སྐྱོན་བཏང་ཡོད་པ་སོགས་ཀྱིས་དེང་སྐབས་ཨ་མི་རི་ཀའི་ནང་དཀྱིལ་ཤར་ཡུལ་གྲུའི་དཀའ་རྙོག་སེལ་རྒྱུའི་ཆེད་དུ་ཐབས་ཇུས་གསར་པ་ཞིག་བཟོ་དགོས་པའི་འབོད་སྐུལ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་རེད་འདུག། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་གཟིགས་ཡོད་རེད་ད་རེས་གལ་སྲིད་གྷ་ཛ་ལུང་གཞུང་ནང་ལོགས་ལ་ཡང་ཨིསི་རཱཨེལ་གྱིས་གཏོར་རྒོལ་བྱས་རྗེས་ཕ་གིའི་དམག་འཁྲུག་བྱུང་བཞིན་པ་འདིས་དམག་འཁྲུག་རྒྱ་སྐྱེད་འགྲོ་ཡ་དེ་ཉེན་ཁ་ཡོད་མ་ཟད་ད་མང་པོ་ཅིག་ཟས་བྱས་ན་རྒྱ་སྐྱེད་ཕྱིན་ཚར་བ་རེད་ཟེར་བྱས་ལབ་དགོས་རེད། འདིའི་ནང་གི་ཁོ་མངོན་གསལ་དོད་ཤོས་ཀྱི་ག་རེ་འདུག་ཟེར་ན་ཡེ་མན་ནང་ཡོད་པའི་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་ཁ་ཆེའི་ཡུལ་དམག་ཧུ་ཐིས་ཉེ་དུས་རྒྱལ་སྤྱིའི་ཐོག་གི་འགྲུལ་སྐྱེལ་གྱི་གྲུ་གཟིངས་དེ་འདྲ་ལ་གཏོར་རྒོལ་བྱས་བྱས་ད་དེ་ལ་སྲུང་སྐྱོབ་བྱེད་རྒྱུའི་ཆེད་དུ་ཡིན་ན་ཨ་མེ་རི་ཁ་དང་དབྱིན་ཇིའི་དམག་མི་དང་བཅས་པས་ཧུ་ཐི་གི་ཡུལ་དམག་གི་ལྟེ་གནས་ཁག་ཅིག་ལ་གཏོར་རྒོལ་བྱས་པའི་གནས་ཚུལ་ད་ཧ་ལམ་ཉིན་མ་རྟག་པར་བྱུང་བཞིན་རེད་འདུག་འདིའི་སྒང་དེ་ཡིན་ན་དམིགས་བསལ་ཉིན་གཅིག་གཉིས་ཀྱི་གོང་ཇོར་དན་ནང་ཡོད་པའི་ཨ་མེ་རི་ཁའི་དམག་སྒར་ཅིག་ལ་མི་མེད་ཀྱི་གནམ་གྲུ་ཁག་ཅིག་ཡོང་རྗེས་གཏོར་རྒོལ་བྱས་བྱས་ཨ་མེ་རི་ཁའི་དམག་མི་གསུམ་ལ་ཡང་སྲོག་སྐྱོན་དང་དམག་མི་བཞི་བཅུ་ཐམ་པ་ལ་ཡང་རྨས་སྐྱོན་བྱུང་ཤག་ད་ཨ་མེ་རི་ཁའི་ངོས་ནས་བཤད་པ་ཡིན་ན་མི་གྲངས་ཀ་དེ་ནི་ཞེ་དྲགས་ཀྱི་ཆེན་པོ་རེད། དེ་འདྲ་སོང་ཙང་ཨ་མི་རི་ཀ་དང་འབྲེལ་ཡོད་མི་སྣ་མང་ཆེ་ཅིག་གིས་དོགས་པ་བྱས་ཏེ་ཨི་རག་ནང་ལ་ཡོད་པའི་ཁ་ཆེའི་ཡུལ་དམག་ཧིས་པོ་ལཱ་ཟེར་མཁན་ཞིག་འདུག་འདིས་ཕལ་ཆེན་གནམ་གྲུ་ཚུར་བཏང་བྱས་གཏོར་བ་རེད་ཚོགས་པ་དེ་ཡིན་ན་ཨི་རན་གྱིས་ཡང་རྒྱབ་སྐྱོར་བྱས་པའི་ཡུལ་དམག་གི་ཚོགས་པ་འདི་རེད་སྲིད་འཛིན་སྦའི་ཏན་གྱིས་ཨ་མི་རི་ཀའི་ངོས་ནས་ཡིན་ན་ཕར་གཏོར་རྒོལ་བྱེད་ཀྱི་ཡིན་ཟེར་བྱས་གསལ་པོ་གཏན་འཁེལ་ཚར་བ་ཡིན་ཞེས་གསུངས་པ་རེད་ད་ཚིག་གསུངས་པའི་རྗེས་ཨི་རག་ནང་ལ་ཡོད་པའི་ཡུལ་དམག་ཚོགས་པ་འདིས། ད་ཁོ་ཚོས་ཡིན་ན་ཨ་མི་རི་ཀ་ལ་ཡང་ད་ངོ་རྒོལ་བྱེད་དམག་གི་ལས་འགུལ་ཡོད་པ་འདི་ག་ཚང་མ་ལོག་ཡིན་ན་མཚམས་འཇོག་བྱེད་ཀྱི་ཡིན་ཟེར་བྱས་བཤད་བཞག་ད་འདི་ཕལ་ཆེན་ཞེད་པ་དང་འདྲ་བ་བྱས་པ་ཡིན་གྱི་སེམས་པོ་འདུག་ཚོད་དཔག་བྱས་བྱས་པ་ཡིན་ན་ཁ་ཆེ་ཡུལ་དམག་དེ་ཚོ་གཙོ་བོ་དེ་རྒྱབ་སྐྱོར་བྱེད་མཁན་དང་གོ་ལག་སྤྲད་མཁན་དང་ད་ངན་སྐུལ་བྱེད་མཁན་གཅིག་བྱས་ན་བཀོད་པ་བཏང་མཁན་དེ་ཚོ་ཕལ་ཆེན་ཨི་རན་རེད་ཟེར་བྱས་ཟེར་དགོས་རེད་ཨི་རན་ངོས་ནས་དངོས་སུ་ཕ་གི་ད་ཨ་མི་རི་ཀ་དང་དམག་རྒྱག་ཡག་གི་འདོད་པ་ཨ་ཡོད་དེ་འདྲ་སོང་ཙང་ཨི་རན་གྱིས་ཕལ་ཆེར་གནོན་ཤུགས་སྤྲད་བྱས་ཡིན་ན་ཁ་ཆེའི་ཡུལ་དམག་དེ་ད་ཁོང་ཚོ་མཚམས་འཇོག་བྱེད་ཀྱི་ཡིན་ཟེར་བྱས་ཕལ་ཆེན་གསལ་བསྒྲགས་བྱས་པ་རེད་ཟེར་བྱས་ལབ་ཤག་དེ་ལ་ཡིན་ན་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་ཡིན་ནི་རེད་ཨ་རིའི་ཕོ་བྲང་དཀར་པོའི་བདེ་སྲུང་གི་མགྲིན་ཚབ་པས་གསུང་ཡ་བྱས་པའི་ཁོང་ཚོའི་ཁ་ཆེ་ཚོགས་པ་དེ་ག་རེ་བཤད་ཡོད་མིན་ལ་མ་ལྟོས་པར་ཨ་མི་རི་ཀའི་ད་ད་རེས་ཨ་མི་རི་ཀའི་དམག་སྒར་དེ་ལ་ཡང་གཏོར་རྒོལ་བྱས་པ་དེ་ལ་ཡང་ཕར་རྒོལ་ལན་ཞིག་སློག་དགོས་རེད་པ་དེ་སློག་ཡག་གི་གཏན་འཁེལ་བྱས་གང་ག་བྱས་ཚར་བ་འདི་ཚོ་ཡིན་ན་ཁོ་དངོས་སུ་ལག་ལེན་བསྟར་ཡག་ལ་ཡང་ཁོང་ཚོས་ག་རེ་བཤད་ནའི་མ་བཤད་ནའི་ཁྱད་པར་ཡོད་མ་རེད་གསུང་ཤག་འདིའི་གོ་དོན་རེ་བྱས་པ་ཡིན་ན་མི་མང་ཆེ་གིས་གང་ད་ལྟ་དུས་ཚོད་ཞེ་དྲག་ཅིག་ཉི་མ་མང་པོ་འགོར་མ་དགོས་པའི་འདི་དུས་ཚོད་ཅིག་ནང་ལོག་ལ་ཡ་ཕལ་ཆེན་ཨ་མི་རི་ཀས་ཁ་ཆེའི་ཡུལ་དམག་གི་ལྟེ་གནས་དེ་དང་ཨ་འདི་ལ་གཅིག་བྱས་ན་གཞི་རྒྱ་ཆེ་ལ་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་ཚོགས་པ་ཁ་ཆེའི་ཡུལ་དམག་འདི་མང་པོ་ཅིག་ཡོད་རེད་དེ་ཚོ་ལ་ཡ་ཕལ་ཆེན་གཏོར་རྒོལ་ཆེན་པོ་ཞིག་བྱེད་མདོག་ཁ་པོ་རེད་ཟེར་བྱས་མང་པོ་ཅིག་གིས་ཚོར་བ་འདི་འདྲ་ཞིག་འདུག་གནས་ཚུལ་དེ་ཚོ་མང་པོ་ཞེ་པོ་བྱུང་བའི་རྐྱེན་གིས་དེ་རིང་ཁ་སང་ཨ་མི་རི་ཀའི་ནང་ལོག་ལ་ཡ་དཀྱིལ་ཤར་ཡུལ་གྲུའི་གནད་དོན་སྐོར་ལ་ཡ་འཐབ་ཇུས་ཀྱི་བསམ་བློ་བཏང་སྟངས་གསར་པ་ཞིག་དགོས་ཀྱི་འདུག་ཟེར་བྱས་འབོད་སྐུལ་བྱེད་མཁན་ཞེ་པོ་ཅིག་ཡོད་པ་མ་ཟད་ཁ་ཤས་ཟེར་ཡ་བྱས་ན་ཨ་མི་རི་ཀའི་གཞུང་དང་སྲིད་འཛིན Biden གྱི་སྲིད་གཞུང་དང་སྲིད་འཛིན Biden ཁོ་རང་རང་གིས་ཕལ་ཆེན་དེ་འདྲའི་གི་འཐབ་ཇུས་དང་ལམ་ཁ་གསར་པ་ཅིག་དང་དེ་འདྲ་འགྲོ་ཡ་ཅིག་གཏན་འཁེལ་ཡོད་སྲིད་ཀྱི་རེད་ཟེར་བྱས་དེ་འདྲའི་གི་གནས་ཚུལ་མང་པོ་ཞིག་གོ་བཞག་བྱས་ཙང་ངས་དེ་འདྲའི་གི་ད་བསམ་བློ་གསར་པ་འདིའི་ནང་ལོགས་ལ་ཡང་ནང་དོན་ག་རེ་འདྲ་ཅིག་ཡོད་སྲིད་པ་དང་ག་རེ་འདྲ་ཅིག་དགོས་ཀྱི་རེད་ཟེར་བྱས་ཡིན་ད་དོགས་པ་མཁས་པ་ཚོས་འབོད་སྐུལ་བྱེད་ཀྱི་ཡོད་མེད་སྐོར་ལ་ཡང་བརྗོད་གཞི་འདིའི་སྐོར་ལ་ཡང་གཙོ་བོ་ངོ་སྤྲོད་རེ་ཞུས་ན་བསམ་ས་རེ་བྱུང། ད་ཨ་མེ་རི་ཁས་ཕའི་དཀྱིལ་ཤར་ཡུལ་གྲུའི་དཀའ་ངལ་གྱི་འདམ་ཉོག་དེ་ནང་ཐེ་བྱས་ད་ལོ་གཅིག་བཅུ་ཕྲག་མང་པོ་ཕྱིན་ཚར་བ་རེད། སྔ་མོ་བདུན་ཅུ་དོན་གྲངས་ཏོ་བ་ནས་ཡིན་པ་ཡིན་ན་ད་དཀྱིལ་ཤར་ཡུལ་གྲུ་འཛམ་བུ་གླིང་ནང་ལོག་རྡོ་སྣུམ་ཐོན་སའི་ས་ཆ་གཙོ་བོ་སོང་ཙང་ད་ཕ་གིར་ཞི་བདེའི་གནས་འདྲ་གཅིག་ཨ་མེ་རི་ཁར་དགོས་ཡག་འདི་ག་དེ་མིན་འགྲིག་མ་རེད་བསམ་བྱས་ཕ་གིའི་ནང་ལོག་གི་དཀའ་རྙོག་ཚང་མའི་ནང་ལོག་ལ་ཡང་ད་ཨ་མེ་རི་ཁས་ཐེ་ཇུས་བྱས་བྱས་འཛུལ་དགོས་འཁེལ་ཡོད་རེད་ད་ཡིན་ནའི་དེ་རིང་ཁ་སང་སྣུམ་དང་འདི་འདྲའི་སྐོར་ཨ་མི་རི་ཀ་རྩ་བ་ཉིད་ནས་དགོས་ཡག་ཁོ་རང་ཡོད་མ་རེད་ཨ་མི་རི་ཀས་རང་སོ་སོ་རང་རྡོ་སྣུམ་བཏོན་ཡག་གི་ཐོན་ཚད་འབྱོར་བ། དེ་ཡིན་ན་ཧ་ལམ་སའུ་ཏི་ཨ་ར་པི་ལས་མང་ང་ཡོད་རེད་རྡོ་སྣུམ་དེ་ཚོ་ཡིན་ན་དེང་སང་ཕྱི་ནས་ཉོ་མ་དགོས་པར་ཕར་བཙོང་མཁན་དེ་ཆགས་བསྡད་ཡོད་རེད་བྱས་ཙང་ཁོ་དཔལ་འབྱོར་དང་རྡོ་སྣུམ་དང་འདི་འདྲའི་གི་བསམ་བློའི་ཐོག་ནས་བལྟས་པ་ཡིན་ན་ཅིག་ཨ་མི་རི་ཀ་ཕའི་དཀྱིལ་ཤར་ཡུལ་གྲུའི་ནང་ལ་ཡར་འགྲོ་དགོས་ཡ་ཡོད་མ་རེད་ཨ་ཕྱོགས་གཞན་པ་ཅིག་ནས་བལྟས་པ་ཡིན་ན་མ་རྩ་དཀྱིལ་ཤར་ཡུལ་གྲུའི་རྒྱལ་ཁབ་དེ་ཚོའི་ནང་ལོགས་རྡོ་སྣུམ་ཐོན་བྱས་འཛམ་བུ་གླིང་གི་དཔལ་འབྱོར་དང་སྤྱིར་བཏང་གི་ཚོང་འབྲེལ་དང་དེ་ཚོ་ལ་ཡང་གལ་ཆེན་པོ་ཆགས་ཀྱི་ཡོད་པ་ཡིན་ནའི་དཀྱིལ་ཤར་ཡུལ་གྲུའི་མི་འབོར་ཡིན་ནའི་རེད་དཔལ་འབྱོར་གྱི་ཐོན་ཚད་ཡིན་ནའི་རེད་ག་པར་བལྟས་པ་ཡིན་ནའི་ཁོའི་རྙོག་དྲ་དང་དངོས་གནས་ཀྱི་དཔལ་འབྱོར་དང་དམག་འཁྲུག་གི་དོན་གཉེར་སྦྱོར་བ་དེ་གཉིས་འགབ་མཚུངས་ཡང་མེད་པ་ཡིན་དུས་ད་ལྟ་ལོ་མང་པོའི་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་ལོགས་ཀྱི་ད་ཐབས་བྱུས་སྐོར་ལ་ཡང་བསམ་བློ་བཏང་མཁན་དེ་ཚོས་ཨ་མི་རི་ཀ་ག་ལེ་ག་ལེ་བྱས་བྱས་ནས་དཀྱིལ་ཤར་ཡུལ་གྲུ་ནས་མར་ཐོན་དགོས་རེད། དེ་ལས་གལ་ཆེ། ཨེ་ཤེ་ཡ་དང་ཧིན་རྡུ་རྒྱ་མཚོའི་འདིའི་རྒྱལ་ཁབ་དེ་གའི་ནི་ད་མ་འོངས་པར་འཛམ་བུ་གླིང་ནང་ལོགས་ད་དཔལ་འབྱོར་དེ་གའི་ལྟས་མང་ཆེ་བསྡད་ཡོད་རེད་མི་འབོར་ཕ་གིར་ཡོད་རེད་ག་འདྲ་བལྟས་པ་ཡིན་ནའི་འདི་གལ་ཆེ་ཤོས་རེད་དཀྱིལ་ཤར་ཡུལ་གྲུའི་འདམ་ཉོག་དེའི་ནང་ཐིམ་བྱས་བསྡད་པ་ཡིན་ན་ཨ་འདི་ཚོ་ལ་ཡང་དོ་སྣང་བྱེད་མ་ཐུབ་བྱས་རིག་ནི་འཐུས་ཤོར་འགྲོ་གི་རེད་དེ་འདྲ་སོང་ཙང་ཡིན་གཅིག་མིན་གཅིག་ཐོན་དགོས་རེད་ཟེར་བྱས་སྲིད་འཛིན་ཁ་ཤས་ཅིག་གིས་འབད་བརྩོན་ཐེངས་མང་པོ་བྱས་སོང་ང་ད་ཡིན་ནའི་ག་དུས་བྱས་པ་ཡིན་ནའི་མཐའ་མ་མཐའ་མ་དེ། དཀྱིལ་ཤར་ཡུལ་གྲུའི་ནང་ལ་ཡང་རྙོག་དྲ་ཆེན་པོ་དེ་འདྲ་བྱུང་ཙམ་པ་རང་བཞིན་གྱིས་ཕར་འཐེན་ཕྱིན་ཚར་ད་དཔེར་བྱས་ན་ཟླ་བ་བཅུ་པའི་ཚེས་པ་བདུན་ཉིན་ག་དེ་ཧ་མ་སི་ཚོགས་པས་ཨི་སི་རེ་ལི་ལ་གཏོར་རྒོལ་བྱས་རྗེས་མི་སྟོང་ཕྲག་གཅིག་ལྷག་ཙམ་ལ་དམར་གསོད་དང་ཐེར་གེགས་ཨི་སི་རེ་ལི་གིས་གྷ་ཟཱ་ལུང་ཤུར་ནང་དེར་གཏོར་རྒོལ་བྱས་རྗེས་ད་ཉེས་མེད་ཀྱི་མི་སྟོང་ཕྲག་མང་པོ་ལ་ཡང་སྲོག་སྐྱོན་བྱུང་རྗེས་ཐེར་གེགས་ཨ་མི་རི་ཀའི་བྷི་ཀེ་ཐི་མི་ཡག་གིས་ད་ཉེན་ཁ་དེ་ཆེར་ཆེར་འདི་འདྲ་སོང་ཙང། དཀྱིལ་ཤར་ཡུལ་གྲུའི་དཀའ་ངལ་དེ་ཚོ་རྩ་བའི་ཐོག་ནས་སེལ་ཡག་གི་ཐབས་ཇུས་གསར་པ་ཞིག་དགོས་རེད་ཅེས་འབོད་སྐུལ་བྱེད་མཁན་ཞིབ་ཏུ་ལ་དྭགས་གནས་ཚུལ་མང་པོ་ཞིག་འཁོད་བཞག་དེ་ལས་ངས་དེ་རིང་གཙོ་བོ་དེ་ངོ་སྤྲོད་ཞུ་ཡག་འདི་ཡིན། ཁ་སང་དེ New York Times གསར་ཤོག་འདིའི་ནང་ལོགས་གསར་ཤོག་འདིའི་དཔྱད་རྩོམ་པ

ལྷག་པར་དུ་ཡིན་ན་དཔྱད་གཏམ་པ་ངོས་ནས་བཤད་པ་ཡིན་ན་ཕལ་ཆེན་ཁོ་རང་ལས་མང་བ་ཤེས་མཁན་ཅིག་ཡོད་མ་རེད་ཟེར་ལབ་ན་ཕལ་ཆེན་ཧམ་པ་མ་རེད་བསམ་ས་རེད་དྲན་གི་འདུག་འདི་ག་འདི་ཁོ་རང་གི་ལྟ་ཚུལ་ད་དེ་ཚོ་ཨ་རབ་ཀྱི་རྒྱལ་ཁབ་ཀྱི་དཔོན་པོ་ད་ད Saudi Arabia གི་ཐོག་རྒྱལ་པོ་ད་དེ་ཚོས་ཞེ་པོ་རྒྱུན་དུ་ནས་དོ་སྣང་བྱེད་གི་ལ། ཨ་མི་རི་ཀའི་གཞུང་གི་ནང་ལོགས་ཀྱི་ད་དཔོན་རིགས་དེ་ཚོས་དོ་སྣང་བྱས་པ་མ་ཟད་ཡིན་ན་དེ་ཚོ་ད་འདྲ་པོ་ཞེ་པོ་ཅིག་ཡོང་གི་རེད་བསམ་གི་འདུག་བྱས་ཙང་ཧ་ལམ་བདུན་ཕྲག་མེད་རུང་ང་རིགས་ལ་ཡང་རྩོམ་གཅིག་གཉིས་བྲིས་བྱས་ཡིན་ན་ཁོ་རང་གིས་འདིའི་སྐོར་ལ་ཡང་ཞེ་དྲག་གི་ཅིག་གཏིང་ཟབ་པོ་ད་འདིར་མཐོང་སོང་ལྷག་པར་དུ་ཁ་སང་ཁོ་རང་གིས་རྩོམ་བྲིས་བཞག་འདིའི་ནང་ལ་གསུང་ཡག་བྱས་པ་ཡིན་ན་ད་རེས་ཁ་སང་སྲིད་འཛིན Biden གྱིས་དཀྱིལ་ཤར་ཡུལ་གྲུའི་དཀའ་རྙོག་རྩ་བའི་ཐོག་ནས་སེལ་ཡག་གི་ཐབས་ཇུས་གསར་པ་གནང་མི་འདུག་དགོངས་པ་གསར་པ་ཞིག་ཧ་ལམ་ཆགས་བྱས་ད་དངོས་གནས་ལག་ལེན་བསྟར་ཡག་གི་ཁོའི་དུས་ཚོད་འདི་སྨིན་པ་ཞིག་ཆགས་བསྡད་ཡོད་རེད་ཟེར་འདུག་རྩོམ་འདིའི་ནང་ལོགས་ལ་ཡང་ཀློག་པའི་སྐབས་དེར་ཁོ་རང་གིས་འདིའི་ནང་ལ་ཡང་འགྲེལ་བཤད་མང་པོ་བརྒྱབ་བཞག་ངས་ག་ལེ་ག་ལེ་ངོ་སྤྲོད་ཞུ་གི་ཡིན་འགྲེལ་བཤད་རྒྱག་ཡག་འདི་ག་དེ་སྲིད་འཛིན Biden གྱིས་འདི་རང་ལ་ཡང་མོས་མཐུན་གནང་བྱས་ཏེ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་ཇི་ལྟར་ཆགས་འགྲོ་ཡོད་དང། ཡང་ན་ཁོ་རང་གིས་འདོད་པར་ཨ་མི་རི་ཀའི་སྲིད་འཛིན་གྱི་ལས་ཁུངས་དང་དེ་ཚོའི་གཡས་གཡོན་མི་དེ་ཚོ་མང་པོ་ཅིག་ངོ་ཤེས་ཀྱི་ཡོད་ཀྱི་རེད་པ། ངོ་ཤེས་པ་དེ་ཚོའི་རྩ་ནས་གོ་བྱས། ཁོ་རང་གིས་འདི་ལ་ཡང་འགྲེལ་བཤད་བརྒྱབ་འཇོག་གི་ཡིན་ན་ད་འདི་གསལ་པོ་ཞེ་དྲག་མི་འདུག་བྱས་ཙང་ངས་ད་རིང་འདི་ངོ་སྤྲོད་ཞུས་ཟིན་པ། ང་རང་ངོས་ནས་གོ་ལེན་ལྟར་བྱས་པ་ཡིན་ན་འདི Tom Friedman གྱིས་ཁོ་རང་གིས་གོ་བའི་གནས་ཚུལ་དེ་ཚོ་མང་པོ་ཅིག་ཕྱོགས་བསྡོམས་རེ་བྱས་པས་ཁོ་རང་གིས་ཕལ་ཆེན་སྲིད་ཇུས་འདི་འདྲའི་བྱུང་ནི་ཡག་པོ་རེད་འདི་འདྲའི་སྲིད་ཇུས་ཕལ་ཆེར་ཡོང་མདོག་ཁ་པོ་རེད་ཅེས་བྱས། འདི་འདྲས་ཞིག་ལབ་པའི་བཟོ་འདྲ་ཅིག་ལ་ངོས་འཛིན་བྱས་ནས་བྲིས་པ་འདི་ཨ་མི་རི་ཀའི་གཞུང་རང་དང་སྲིད་འཛིན Biden གྱིས། ཐག་བཅད་བཅད་འདི་འདྲས་ཅིག་བྱེད་ཀྱི་ཡིན་ཟེར་ཅིག་ལ་ཡང་ངོས་འཛིན་བྱས་ནས་ཕལ་ཆེར་བྲིས་མདོག་ཁ་པོ་མ་རེད་བསམ་གྱི་འདུག་ཁོ་རང་གསུང་ཡག་བྱས་པ་ཡིན་ན་ཐབས་ཇུས་ཀྱི་དགོངས་པ་གསར་པ་ཅིག་ཡོད་རེད་པ། འདི་ཡིན་ན་ནི་གཙོ་བོར་དེའི་གོམ་རིམ་རེད་བཟང་ཁ་རེད་གསུམ་གོ་སོབ་སོབ་ཅིག་དུས་མཉམ་དུ་འགྲོ་ཡག་ཅིག་ཆགས་ཡག་ལ་དགོངས་པ་བཞེས་ཀྱི་ཡོད་རེད། འོ་མིན་ཁོ་རང་གིས་བཞེས་དགོས་ཀྱི་རེད་ཅེས་བྱས་ཁོ་རང་འབོད་སྐུལ་སོབ་སོབ་ཅིག་བཞག་འདི་ག་རེ་ཟེར་ན་དང་པོ་དེ། ཟླ་ཉིན་ཟླ་བ་བཅུ་པའི

ཡེ་མན་གྱི་ཁ་ཆེ་ཚོགས་པ་དེ་ཡིན་ནི་རེད། ཉེ་དུས་ཨ་མི་རི་ཀ་ལ་ཡང་གཏོར་རྒོལ་བྱེད་མཁན་གྱི་ཨི་རག་ནང་ཡོད་པའི་ཁ་ཆེ་ཚོགས་པ་དེ་ཡུལ་དམག་དེ་ཚོ་ཡིན་ནི་རེད། དེ་གའི་ཚང་མ་ལ་ཁོ་ཚོ་ལ་ཡང་དམག་གི་རྒྱབ་སྐྱོར་དང་བསམ་པའི་རྒྱབ་སྐྱོར་དང་དཔལ་འབྱོར་རྒྱབ་སྐྱོར་ཐ་ན་ངན་ཇུས་སྟོན་མཁན་རེད་པ་དེ་གའི་ཚང་མ་ཨི་རན་ཡིན་དུས་འདི་ཕར་གོམ་པ་དང་པོ་དེ་ངེས་པར་དུ་ད་ལྟའི་བར་དུ་ཅིག་ཨི་རན་ལ་ཡང་ཨ་མི་རི་ཀའི་གཞུང་གིས་འཛེམ་ཟོན་བྱས་ཨི་རན་ལའང་དངོས་གནས་རང་དོན་ཆེད་ཨན་ཨ་མི་རི་ཀར་གཏོར་རྒོལ་མ་བྱས་ན་ད་གདུག་རྩུབ་བཞག་བཞག་རེད་པ་འདི་མེད་པ་བྱས་ཕར་ཤུགས་ཆེ་ཙམ་བྱས་དམིགས་བསལ་ཡིན་ན་ད་ད་རིང་འདི་ཡང་ཨ་མི་རི་ཀའི་དམག་ཁང་གཏོར་རྒོལ་བྱེད་མཁན་གྱི་འདིར་ད་ཕལ་ཆེན་ཏན་ཏན་ཡིན་ན་ཕར་གཏོར་རྒོལ་ཤུགས་ཆེན་པོ་བྱས་མ་ཟད་ཡིན་ན་ཨི་རན་ནང་ལོགས་ལ་དངོས་སུ་མ་བརྒྱབ་ནས་མ་བརྒྱབ་ནས་ཨི་རན་གྱི་ད་རྒྱུག་ཁྱི་གསུམ་དེ་མང་པོ་ཅིག་ཡོད་རེད་པ་འདི་གས་འདི་ལ་ཡང་དམག་རང་གི་ཐོག་ནས་ཡིན་ན་གཏོར་རྒོལ་ནན་པོ་ཞིག་བྱེད་ཡག་ཅིག་འདི་ཡིན་ན་གོམ་པ་དང་པོ་འདི་རེད་ག་རེ་ཟེར་ན་འདི་འདྲ་ཅིག་མ་བྱས་པ་ཡིན་ན་ཨི་རན་གྱི་ད་ག་འདྲ་དཀྱིལ་ཤར་ཡུལ་གྲུའི་ཕ་གི་ནང་ལོག་ལ་ཡ་ཟིང་བསླང་ཡག་གི་ནུས་པ་དེ་ཆེད་ཉར་ཏིས་མར་བཅག་མ་ཐུབ་ཡིན་ན་ལས་དོན་ཡིན་ན་ག་རེ་ཡིན་ན་འགྲུབ་ཐུབ་མ་རེད་ད་ཚང་མ་ལོག་གི་མཁྱེན་གྱི་རེད་བྱས་ཙང་ག་འདྲ་བས་དཀྱིལ་ཤར་ཡུལ་གྲུ་ནང་ཧོབ་ད་ག་རང་བལྟས་ན་ཁ་ཆེའི་ལུང་པའི་སུབ་ཟེར་བྱས་བྱས་གང་ག་འདྲ་པོ་འདྲ་པོ་ཐུག་འགོ་ལེ་ཡིན་ནའི་ཕ་གི་ཆེན་པོ་ཞེ་པོ་ཅིག་གི་དོན་དག་གཉིས་ཡོད་རེད་གཅིག་དེ་ཡིན་ན་ཁོང་ཚོ་ཆོས་ལུགས་ཐོག་ནས་གྲུབ་མཐའ་མ་འདྲ་བྱས་བྱས་ད་འདི་ཨི་རན་ཡིན་ན་གཙོ་བོ་དེ་ཡིན་ན་ཤི་ཡ་ཁ་ཆེ་ཟེར་ཉན་དེ་རེད་པ་ད་འདི་སཱའུ་ཏི་ཨ་ར་བྷི་ཡ་དང། ཨ་རབ་ཀྱི་རྒྱལ་ཁབ་དེ་གའི་མང་ཆེ་ཅིག་སུ་ནི་ཟེར་ཉན་དེ་རེད་ཁ་ཆེའི་ཡུལ་དམག་དེ་ག་དེ་ཨ་མི་རི་ཀ་གཏོར་རྒོལ་བྱེད་ཉན་དེ་ཡིན་ནའི་རེད་རྒྱ་མཚོ་གང་དམག་རྒྱག་ཉན་དེ་ཡིན་ནའི་རེད་ཧ་མ་སི་ཟེར་ཉན་དེ་མ་ཚང་སུ་ནི་རེད་དེ་ལ་ཡིན་ནའི་ཁོང་ཚོ་ལ་ཡང་རྒྱབ་སྐྱོར་བྱེད་ཉན་དེ་ཚོ་མང་ཆེ་ཅིག་ཨི་རན་ཡིན་པ་འདྲ་བྱས་བྱས་ད་ག་འདྲ་དེ་སྒང་ལོག་ཁ་ཆེའི་གྲུབ་མཐའི་ཐོག་ནས་མ་འདྲ་བྱས་བྱས་ཁ་ཆེ་མང་པོ་ཅིག་དངོས་གནས་བཤད་ནི་ཁོང་ཚོ་དཔེ་དགྲ་རང་བརྩི་གི་ཡོད་རེད་ད་ཕན་ཚུན་དངོས་གནས་བཤད་ན་རྙོག་དྲ་ཆེ་ཤོས་དེ་དངོས་གནས་བཤད་ན་ཨི་སི་རེ་ལའི་མ་རེད་ཨ་མི་རི་ཀའི་མ་རེད་ནང་ཁུལ་གྱི་ཡིན་ན་རྙོག་དྲ་ཅིག་རེད་ཕྱོགས་གཞན་པ་ཅིག་ནས་བལྟས་པ་ཡིན་ན་ཨི་རན་ཟེར་ཉན་དེ་ཁོང་ཚོ་མི་རིགས་དང་སྐད་ཡིག་དང་ནི་ཐོག་ནས་བྱས་པ་ཡིན་ན་ཨ་རབ་མ་རེད་ཁོང་ཚོ་དཔེ་ཡང་ལོགས་ཀ་རེད་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན་ཨི་རན་གི་ཉར་ཞིག་མ་བྱས་ན་ཨ་ནི་ཕ་གི་དཀའ་ངལ་དེ་སེལ་ཐུབ་མ་རེད་ཟེར་ད་དེ་གོམ་པ་དང་པོ་དེ་བྱས། གོམ་པ་གཉིས་པ་དེ་ག་རེ་རེད་ཟེར་ན་དཀྱིལ་ཤར་ཡུལ་གྲུའི་དཀའ་ངལ་ནང་གི་རྒྱལ་སྤྱིའི་ཐོག་ལ་ཡ་ཆེན་པོ་ཆགས་ཡོད་ད་ཁོ་རང་ཚོ་དཀའ་ངལ་དེ་མི་གོ་རེད་ལ་ཨ་མི་རི་ཀ་ཕ་གིའི་འདམ་ཉོག་ནང་ཕར་འཐེན་འགྲོ་ཉན་ཅིག་ཡོད་རེད་པ། འདི་ག་དུས་ཡིན་ནའི་ལས་ད་ཨིས་རལ་ལི་དང་པ་ལི་སི་ཐན་གཉིས་དཀའ་ངལ་ཆགས་ཀྱི་ཡོད་རེད་སྲིད་འཛིན་ཁི་ལིན་ཏོན་སྐབས་ནས་གསལ་པོ་ཞིག་བཟོས་བྱས་ཨིས་རལ་ལི་དང་པ་ལི་སི་ཐན་གཉིས་དཀའ་ངལ་དེ་སེལ་ཡག་གི་ལམ་ཁ་དེ་ངེས་པར་དུ་ཡིན་ནའི་རྒྱལ་ཁབ་གཉིས་འཛུགས་ཡག་དེ་ཡིན་སྟབས་ཨིས་རལ་ལི་དེ་རྒྱལ་ཁབ་ཡིན་ཡིན་པ་རེད་པཱ་ལི་སི་ཐི་ནི་ཡན་གྱི་རྒྱལ་ཁབ་ཅིག་བཙུགས་བྱས། རྒྱལ་ཁབ་དེ་གཉིས་ཞི་བདེའི་ངང་ནས་གང་ལྟར་ད་མཉམ་དུ་མཉམ་གནས་བྱེད་ཡག་དེ་རེད་ཟེར་བྱས་བྱས་ད་ལྟ་བར་དུ་ཨ་མི་རི་ཀའི་སྲིད་འཛིན་ཚང་མ་ལོག་གིས་འབོད་སྐུལ་བྱས་བྱས་འབད་བརྩོན་བྱས་བྱས་སྲིད་འཛིན་ཁི་ལིན་ཏོན་སྐབས་ཐོག་ཡིན་ནའི་ད་ལྟ་ཧ་ལམ་གཅིག་དེ་ཝ་ཤིང་ཏོན་གྱི་ཁེམ་དེ་བིད་ཟེར་ཉན་དེ་ལ་ཡང་ས་ཡིག་ད་རྒྱབ་འགྲོ་བྱས་པ་དེ་ལ་ཡིན་ནའི་མཐའ་མ་དེ་པཱ་ལི་སི་ཐི་ནི་ཡན་ངོས་ནས་ཡང་ཁོ་ཚོའི་འདོད་པ་ཆ་ཚང་མ་བསྐངས་བྱས་བྱས་ས་ཡིག་མ་རྒྱབ་བྱས་ད་བྱུང་ཡོད་མ་རེད། ད་ད་རེས་ཁ་སང་ཡིན་ནའི་དེ་པཱ་ལི་སི་ཐི་ནི་ཡན་གྱི་གཞུང་འཛུགས་ཡ་ཟེར་ཅིག་ཡོད་རེད་པ། སྔས་མ་ཨིས་རལ་ལི་གཞུང་གི་འགོ་ཁྲིད་དེ་ཚོའི་མང་ཆེ་ཅིག་གི་འདོད་པ་ཡོད་རེད་ཡིན་ནའི་ད་ལྟའི་ཨིས་རལ་ལི་གི་སྲིད་བློན་ནེ་ཏན་ཡ་ཧུ་ཁོ་རང་གིས་ནི་དེར་འདོད་པ་ཁྱོན་མེད་པ་འདྲ། དེ་ནས་ཁོ་རང་ཕཱ་ལེ་སི་ནི་ཡན་གྱི་རྒྱལ་ཁབ་ཟེར་དེ་འཛུགས་རུ་ཁོས་བཅུག་གི་མེད་ཟེར་ད་ཁོ་རང་ཁ་ནས་དེ་མངོན་གསལ་དོད་པོ་བྱས་ལབ་ཀྱི་ཡོད་མ་རེད་ལས་སྤྱིར་བཏང་བྱས་ན་ད་ལས་ཀ་འདིའི་ཆེད་དུ་འབད་བརྩོན་བྱས་བྱས་འདི་འདྲ་སོང་ཙང

གང་ལྟར་ཨ་མི་རི་ཀས་ཕ་གིའི་དཀྱིལ་ཤར་ཡུལ་གྲུ་ནང་ལ་ག་རེ་མ་ག་རེ་བྱས་པ་ཡིན་ནའི་ལས་མི་ཚང་མ་ལོག་གི་ཁ་ཆེའི་རྒྱལ་ཁབ་དེ་ཚང་མས་ཡིད་ཆེས་བྱེད་ཀྱི་མ་རེད་ཐ་ན་ཕར་བཞག་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་ཡུ་རོབ་ནང་ཡོད་པའི་རྒྱལ་ཁབ་དེ་དེ་ཨ་མི་རི་ཀས་གཅིག་ཨི་སི་རེ་ལི་ཕྱོགས་ཞེན་བྱེད་ཀྱི་བསམ་སྟངས་གཅིག་མིན་ཞིང་དྲང་པོ་གཅིག་མིན་འདུག་བསམ་པའི་བསམ་བློ་ཅིག་ཡོད་རེད་པ་འདི་ཤུགས་ཆེན་པོ་ཞེ་པོ་ཅིག་འདི་འདྲ་སོང་ཙང་གོམ་པ་གཉིས་པ་འདི་པ་ལ་སི་ནི་ཡན་གྱི་རྒྱལ་ཁབ་ཅིག་འཛུགས་ཡག་འདི་ལ་ཡག་པའི་ལྟ་ཨ་མི་རི་ཀའི་ད་འབད་བརྩོན་གསར་པ་ཅིག་དང་ཐབས་ཤེས་གསར་པ་ཅིག་དང་ལམ་ཁ་གསར་པ་ཅིག་སྒང་ཕྱིན་བྱས་འབད་རྒྱག་རྒྱག་རྒྱུ་རེད། ཨང་གསུམ་པ་དེ་ག་རེ་རེད་ཟེར་ན་ཨ་མི་རི་ཀའི་ངོས་ནས་ད་དཀྱིལ་ཤར་ཡུལ་གྲུའི་ནང་ལོག་གི་དཀའ་ངལ་དེ་ག་ད་ལྟ་ངས་དེ་ག་ཞུས་པ་ནང་བཞིན་བཟོ་ཉན་གཙོ་བོ་དེ་ཨི་རན་རེད་པ་དེ་འདྲ་སོང་ཙང་ཁོ་ལ་ཡང་ཁ་གཏད་གཅོག་པའི་ཆེད་དུ་སའུ་ཏི་ཨ་ར་པི་ཡ་གཙོ་ཡིན་པའི་དཀྱིལ་ཤར་ཡུལ་གྲུའི་ཨ་རབ་ཀྱི་རྒྱལ་ཁབ་མང་པོ་ཅིག་ཡོད་རེད་པ་དེ་ཚོ་དང་འབྲེལ་བ་དེ་ཞེ་པོ་ཅིག་ཉེ་རུ་བཏང་བྱས་འབྲེལ་བ་ཉེ་རུ་བཏང་པའི་དེ་ལམ་ཁ་བརྒྱུད་བྱས་ད་ཨི་སི་རེ་ལི་ངོས་ནས་དངོས་གནས་གོམས་ཤུལ་བྱེད་དགོས་ཡ་མང་པོ་ཅིག་ཡོད་རེད་གོམས་ཤུལ་བྱས་པས་ཨན་འབྲས་བུ་ད་བྱས་བྱས་ཡིན་སའུ་ཏི་ཨ་ར་པི་ཡེ་དང་ཨི་སི་རེ་ལི་བར་དེ་ལ་ད་དེ་གཉིས་ནས་ཕྱི་འབྲེལ་འབྲེལ་བ་བཙུག་གི་རེད་བཙུག་གི་རེད་བྱས་བྱས་ཉེ་དུས་ཀྱི་དེ་ཡང་ད་ཨི་སི་རེ་ལི་དང་ཧ་མ་སི་གི་དཀའ་ངལ་དེ་མ་འཕྲད་ཚེ་གོང་དེ་བཙུག་འགྲོ་བཙུག་འགྲོ་བྱས་བསྡད་ཡོད་རེད་ཏི་ཡིན་ན་བེ་ཇག་རྒྱབ་བྱས་ཨན་དཀྱིལ་ཤར་ཡུལ་གྲུ་ཁྱོན་ཡོངས་ནས་ཞི་བདེ་བསྐྲུན་ཡག་གི་དེ་འདྲས་འབད་བརྩོན་བྱས་བྱས་ད་ག་ད་གོམ་སྟབས་གསུམ་ཡོད་པའི་ཨ་མི་རི་ཀའི་ཐབས་ཇུས་གསར་པ་ཅིག་འབུད་རྒྱག་རྒྱག་ཡ་དེ་ཡིན་ན་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཐོམ་ཧྥི་རི་མེན་གསུང་ཡ་བྱས་པ་ཡིན་ན་གོམ་སྟབས་འདི་ག་དེ་གསུམ་ནང་ནས་ཡོད་རེད། ལམ་ཁ་གཅིག་སྒང་བཞི་བཞི་ཕྱིན་ལམ་ཁ་གཞན་པ་དེ་ག་སྣང་ཆུང་བྱས་དཀའ་ངལ་འཕྲད་དུས་གཡུག་བཞག་པ་ཡིན་ན་ཐབས་ཇུས་འདི་ལ་ཡང་འབྲས་བུ་ཡག་པོ་འབྱུང་ཡ་ཐབས་ཤེས་ཅིག་ཡོད་མ་རེད་དེ་འདྲ་སོང་ཙང་ངེས་པར་དུ་སྲིད་ཇུས་གསུམ་ཅིག་ཡོད་པ་འདི་ག་དེ་མཉམ་རུབ་ཐོག་ནས་སྒང་ག་ལོག་མཉམ་དུ་སྦྲེལ་བྱས་ཡིན་ན་དུས་མཉམ་དུ་འབུད་རྒྱག་ཤུགས་ཆེ་ཆུང་གཅིག་པའི་ཐོག་ནས་ཡིན་ན་རྒྱབ་དགོས་ཀྱི་རེད་བྱས་བྱས་ཁོ་རང་གི་གཙོ་བོ་གསུངས་བཞག་ད་ཨན་ད་དེའི་རྩོམ་དེ་ནང་ལོགས་ལ་ཡང་དམིགས་བསལ་གཅིག་ག་རེ་འདུག་ཟེར་ན་ད་ཨི་རན་སྐོར་ད

ཨིན་ཇིའི་ནང་བཤད་པའི་སྐད་ཆ་དེ་ཚོར་ཡང་ཡིད་ཆེས་མ་བྱེད། ཁོ་རང་ཚོའི་སྐད་ཡིག་ག་རེ་ཡིན་ནའི་འདིའི་ནང་ལ་བཤད་པའི་སྐད་ཆ་དེ་ཨན་སྐད་ཆ་དངོས་གནས་དེ་བཤད་ཀྱི་ཡོད་རེད་ག་རེ་ཟེར་ན་ཨིན་ཇིའི་ནང་ལ་ཨ་མི་རི་ཀའི་སྲིད་འཛིན་དང་ཕྱི་སྲིད་དྲུང་ཆེ་སོ་སོ་ཕྱིན་པའི་སྐབས་ལ་ཡང་སྒང་ག་སྙན་པོ་བཤད་བྱས་འདི་བྱེད་ཀྱི་ཡིན་ཕ་གི་བྱེད་ཀྱི་ཡིན་ཟེར་བྱས་ཨི་སི་རེ་ལི་ཆ་བཞག་ནཱ་ཏན་ཡཱ་ཧོ་གིས་རྒྱུན་དུ་བསྐོར་ནས་ཨ་མི་རི་ཀའི་སྲིད་འཛིན་ལ་ཡང་པ་ལེ་སི་ཏན་གྱི་རྒྱལ་ཁབ་འཛུགས་ཡ་དེ་ལ་ཡང་ང་ཚོས་ཐབས་ཤེས་བྱེད་ཀྱི་ཡོད་ཟེར་དེ་རྒྱུན་དུ་ནས་ལབ་ཀྱི་ཡོད་རེད། ཡིན་ནའི་ཁོ་རང་ཚོའི་སྐད་ཡིག་ཧི་པི་རུ་ནང་བཤད་པའི་དེ་ག་དེ་ཡིན་ན

གོམ་སྟབས་གསུམ་ཡོད་པའི་སྲིད་ཇུས་འདི་འདྲས་ཅིག་དངོས་སུ་རང་བཟོས་པ་མ་ཟད་ལག་ལེན་ཐོག་ལ་བསྐྱོད་ལག་ལེན་ཐོག་ལ་བསྐྱོད་པ་འདིས་དཀྱིལ་ཤར་ཡུལ་གྲུའི་ད་ལྟའི་གནས་སྟངས་འདི་ལ་ཡང་འགྱུར་ལྡོག་ངེས་ཅན་ཞིག་བཏང་ཐུབ་ཡིན་ན་དེ། དེ་སྔ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོར་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་གྱི་ཁེམ་ཌེ་ཝིཌ་ནང་དེ་ཨི་ཇེབ་དང་ཨི་སི་རེལ་བར་ལ་ཡང་ཕྱི་འབྲེལ་གྱི་འབྲེལ་བ་བཙུགས་ཡ་དེའི་སྐབས་ཀྱི་སྲིད་འཛིན་ཁ་ཊར་གྱིས་གྲོས་མཐུན་བཞག་བཅུག་པ་རེད་དེ་ལས་དོན་སྙིང་ཆེ་བའི་གནད་འགག་ཅིག་ཏན་ཏན་ཆགས་ཀྱི་རེད། རྒྱལ་སྤྱིའི་ཐོག་ལ་ཡང་དེས་ཕན་ཐོགས་ཡོད་མ་ཟད་ཨ་མི་རི་ཀའི་རྒྱལ་ནང་ལ་ད་ལྟ་རྒྱལ་སའི་གྷ་ཛ་ལུང་གཞུང་ལ་ཡང་ཨི་ཟི་རེལ་གྱིས་གཏོར་རྒོལ་བྱེད་ཀྱི་ཡོད་པའི་རྐྱེན་གྱིས་ཨ་མི་རི་ཀའི་རྒྱལ་ནང་དང་ཐ་ན་ཕར་བཞག་ཨ་མི་རི་ཀའི་དམངས་གཙོ་སྲིད་དོན་ཚོགས་པའི་ནང་ཁུལ་ལ་དཀའ་ངལ་དེ་མང་པོ་ཞེ་པོ་ཅིག་ཆགས་ཙང་དཀའ་ངལ་དེ་ཚོ་ད་ཕྱི་ནང་ཚང་མ་ལོག་སེལ་ཡག་གི་ཐབས་ལམ་ཡག་པོ་ཅིག་ཆགས་སྲིད་པ་རེད་དེ་འདྲ་སོང་ཙང་ལས་ཀ་འདི་འདྲ་ཅིག་སྒང་གོམ་པ་འདི་འདྲ་ཅིག་སྒང་ཕྱིན་ན་ཡག་པོ་རེད་ཟེར་བྱས་བྱས་གཙོ་བོ་དེ་ཁོ་རང་སྐུ་ཞབས Tom Friedman གྱིས་འབོད་སྐུལ་བྱས་པ་བཟོ་འདྲ་ཅིག་འདུག་ཡང་བྲིས་སྟངས་དེ་བལྟས་པ་ཡིན་ན་ཕལ་ཆེར་ཨ་མི་རི་ཀའི་གཞུང་ནང་ལོགས་དཔོན་རིགས་མང་པོ་དང་ཨ་མི་རི་ཀ་དང་འབྲེལ་བ་ཡོད་པའི་མང་པོ་ཅིག་གིས་ད་ཕལ་ཆེར་བསམ་བློའི་གཏོང་ཕྱོགས་དེ་འདྲ་གཏོང་གི་ཡོད་པ་དེ་ཁོ་རང་ཤེས་བྱས་བྲིས་པ་བཟོ་འདྲ་ཅིག་བྲིས་ཤག་བྱས་བྱས་ད་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ཨ་ང་ཚོའི་ལས་རིམ་གསན་པ་ཐུགས་རྗེ་ཆེ་ཨ་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་བ་གནང་རོགས།